ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨུ་རུ་སུས་ཡུ་ཁུན་ལ་བཙན་འཛུལ་བྱས་པ་དང་ཡང་རྒྱ་ནག་གིས་ཐའེ་ཝན་ལ་དམག་གི་འཇིགས་སྐུལ་བྱས་པ་སོགས་ཀྱིས། དེང་སྐབས་ནུབ་ཆིངས་སྒྲིག་འཛུགས་ཀྱི་ལས་འགན་འདི་ཇེ་ཆེ་རུ་འགྲོ་བཞིན་ཡོད་པའི་དུས་དེར་དེ་རིང་ནས་འགོ་བཙུགས་ཏེ། ནུབ་བྱང་རྒྱ་མཚོ་ཆེན་མོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཀྱི་ལོ་རེའི་ཆེས་མཐོའི་ཚོགས་འདུ་འདི་ལི་ཏུ་བུ་ཉའི་རྒྱལ་སར་སྐོང་ཚོགས་བྱེད་རྒྱུ་ཡིན་པ་རེད། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་ནུབ་ཆིངས་སྒྲིག་འཛུགས་སྐོར་ལ་ཡ་གླེང་སློང་ཁག་ཅིག་ཞུ་གི་ཡིན། དེ་རིང་ད་ནུབ་ཆིངས་སྒྲིག་འཛུགས་ཀྱི་ཆེས་མཐོའི་དབུ་ཁྲིད་སྲིད་འཛིན་དང་སྲིད་བློན་ཚང་མ་ལོག་ཡིན་ན་ལི་ཏུ་པིན་ཡའི་རྒྱལ་ས་ལ་ཡ་ཕེབས་ཡག་འགོ་འཛུགས་བྱས། སང་ཉིན་ནས་ནུབ་ཆིངས་སྒྲིག་འཛུགས་ཀྱི་ལོ་རེའི་ཚོགས་འདུ་དེ་འགོ་འཛུགས་ཀྱི་ཡོད་རེད། ད་ནུབ་ཆིངས་སྒྲིག་འཛུགས་ཟེར་ཡ་དེ། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོ་ལ་ཡ་བཙུགས་པ་ནས་བྱས་ད་ལྟ་བར་དུ་ཁོ་ཚོས་ལོ་ལྟར་རེ་བཞིན་ཚོགས་པ་དེའི་ཚོགས་མིའི་ཆེས་མཐོའི་འགོ་ཁྲིད་དེ་ག་དེ་ཡིན་ན་འདུ་འཛོམས་རེ་གནང་གི་རེད། མཚམས་མཚམས་འདུ་འཛོམས་དེ་ཚོ་ཡིན་ན་ཞེ་དྲག་གི་གལ་ཆེན་པོ་བྱས་བྱས་འཛམ་གླིང་ནང་ལོག་གསར་འགྱུར་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཡང། དུས་ཚོད་མང་པོ་ཅིག་ནང་ལོག་ལ་ཡ། ལོ་རེའི་ཚོགས་འདུ་འདི་དེ་ག་ཙམ་མིས་དོ་སྣང་བྱེད་ཡ་མེད་པ་ཆགས་བྱས། གསར་འགྱུར་ནང་ལོག་ལ་ཡ་མ་གོ་ཡ་དེ་གའི་གནས་ཚུལ་མང་པོ་བྱུང་ཡོད་རེད། ད་ཡིན་ན་ད་ལོ། ཚོགས་འདུ་འདིའི་ཐོག་ལ་ཡ་ཐག་གཅོད་བྱེད་དགོས་ཡ་གི་གནད་དོན་ཡིན་ནའི་རེད། ཡང་གྲོས་མོལ་བྱེད་དགོས་ཡ་གི་གྲོས་གཞི་ཡིན་ནའི་རེད། དེ་ཚོ་ཚང་མ་ལོག་གལ་ཆེན་པོ་བྱས་བྱས་ཡིན། ཚོགས་འདུ་འདི་ལ་ཡ་ཕལ་ཆེར་གསར་འགྱུར་ནང་ལོག་ལ་ཡ་དོ་སྣང་ཆེན་པོ་བྱས་བྱས་གོ་ཡ་ཆགས་བཞག་བསམ་བསམ་རེད་འདུག། ཚོགས་འདུའི་བརྗོད་གཞིར་ཆ་བཞག་པས་ན། དེ་རིང་ཁ་སང། ཡུ་ཁུན་ནང་ལོག་ལ་ཡ་ཨུ་རུ་སུས་བཙན་འཛུལ་བྱས་བྱས་ད་དམག་འཁྲུག་འདི་འགག་རྩའི་དུས་ཚོད་ཅིག་སླེབས་བསྡད་ཡོད་རེད། ཨ་ཡུ་ཁུན་གྱིས་ད་ལྟ་བར་དུ་ཨུ་རུ་སུ་ལ་ཡ་ཕར་རྒོལ་བྱས་བྱས་ད་འཐབ་འཛིང་འདི་ལ་ཡ་རྒྱལ་ཁའི་ཞེ་དྲག་འཐབ་ཡོད་རེད། དེ་ཚོ་འཐབ་ཐུབ་ཡག་གི་རྒྱུ་མཚན་གཙོ་བོ་དེ། ནུབ་ཆིངས་སྒྲིག་འཛུགས་ཀྱིས་ཨ་ཡུ་ཁུན་ལ་ཡ་དམག་གི་རོགས་རམ་དང་དེ་འདྲ་བྱས་བྱས་ཡིན་ན་བྱེད་ཐུབ་གི་ཡོད་རེད། ད་དེ་དམག་གི་རོགས་རམ་དེ་རྒྱུན་རིང་ལོས་ག་ཚོད་བྱེད་ཐུབ་གི་རེད།

ཚོགས་པ་འདིའི་ནང་ལོག་ཡ་འཛུལ་ཡ་ལ་ཡ། ཚོགས་པ་འདིའི་ཚོགས་མིའི་རྒྱལ་ཁབ་མི་རེ་ངོ་རེ་ཚང་མ་ལོག་གིས། རྒྱབ་སྐྱོར་མ་བྱས་ན། ཚོགས་པ་འདིའི་ནང་ལོག་ཞུགས་ཆོག་གི་ཡོད་ས་མ་རེད་བྱས་ཙང་ད་ལྟ་བར་དུ་ཚོགས་པ་འདིའི་ཚོགས་མིའི་རྒྱལ་ཁབ་ཐུར་ཀི་གིས་སུའི་ཏིན་འདི་ནང་འཛུལ་ཆོག་མི་ཡོང་ཟེར་བྱས་བྱས་བཀག་བྱས་བཞག་བྱས་ད་ཁ་སང་གློ་བུར་ཐོལ་རྒྱག་ཐུར་ཀི་གི་སྲིད་འཛིན་གྱིས་ད་ཁོ་རང་གི་བསམ་བློ་འགྱུར་བ་བཏང་བྱས་ད་ཚོགས་པ་འདི་ནང་ཞུགས་ན་འགྲིག་གི་ཡོད་ཟེར་ལབ་འདུག་ག་བྱས་ཙང་ད་དེ་རིང་ཚོགས་འདུའི་ཡ་ཐག་གཅོད་བྱེད་དགོས་ཡ་གལ་ཆེ་ཤོས་གཅིག་ཕལ་ཆེར་ད་སུའི་ཏིན་དངོས་སུ་སྤྱི་ཆིངས་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་འཛུལ་ཡ་ཐག་གཅོད་བྱེད་མདོག་ཁ་པོ་རེད་བསམ་གྱི་འདུག་བྱས་ཙང་ད་གནས་ཚུལ་འདི་ཚང་མ་ལོག་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ཀྱི་གནད་དོན་གལ་ཆེ་ཤོས་དེ་རུ་ཆགས་བསྡད་ཡོད་རེད། ཨ་ལེ་སྔོན་ལ་ཡ་ད་ནུབ་ཆིངས་སྒྲིག་འཛུགས་ཀྱིས་ད་ལྟའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཤུགས་རྐྱེན་ག་འདྲ་ཐོན་ཐུབ་ཀྱི་ཡོད་མེད་དང་གལ་ཆེ་ཆུང་ག་ཚོད་ཆགས་ཡོད་མེད་སྐོར་ལ་ཡ་ངོ་སྤྲོད་མ་ཞུས་གོང་ལ་ཡ་ནུབ་ཆིངས་སྒྲིག་འཛུགས་ཀྱི་ལོ་རྒྱུས་སྐོར་ལ་ཡ་ངས་ངོ་སྤྲོད་རོབ་ཙམ་ཞུ་ན་བསམས་བྱུང་ད་མ་བཏང་ད་མང་ཆེ་གེ་རྐྱེན་དེ་མཁྱེན་གྱི་ཡོད་ཀྱི་རེད། ནུབ་ཆིངས་སྒྲིག་འཛུགས་ཟེར་དེ་ཁོ་མིང་ཆ་ཚང་རེ་བྱང་དེ་ཨིན་ཇི་ནང་ལ NATO ཟེར་གོ་ར་བ། དེ་མིང་ཆ་ཚང་རེ་ཞིག་བསྒྱུར་པ་ཡིན་ན་ནུབ་བྱང་རྒྱ་མཚོ་ཆེན་མོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་བྱས་བསྒྱུར་དགོས་ཡ་རེ་ཅིག་ཡོད་རེད་བསམ་གི་འདུག་ད་ཡིན་ནའི NATO ཟེར་དེ་ཁོ་བསྡུས་ཡིག་རེད་ཁ་ནས་རིང་པོ་ཞེ་པོ་ཞིག་བཤད་མ་ཐུབ་གི་དུས་ཙམ་པ་ནུབ་ཆིངས་སྒྲིག་འཛུགས་ཟེར་བྱས་ང་ཚོ་འདི་ཨ་རིའི་རླུང་འཕྲིན་ཁང་མང་ཆེ་སྤྱིར་བཏང་བྱས་ན་ཨིན་ཇི་ལ་བསྒྱུར་དགོས་ཡོད་ད་བོད་ཡིག་ནང་ཡང་བསྒྱུར་སྟངས་མ་འདྲ་འགྱུར་འགྱུར་འདྲའི་མང་པོ་འདུག་ད་ཡིན་ནའི་ང་ཚོ་དེ་རིང་འདི་ཡང་ནུབ་ཆིངས་སྒྲིག་འཛུགས་ཟེར་བྱས་བཤད་དགོས་བསམ་བྱས་བསྡད་ཡོད། ཚོགས་པ་དེ་དམག་ཆེན་གཉིས་པའི་རྗེས་ལ་ཡར་ལོ་ཁ་ཤས་ཕྱིན་ནས་འཛམ་བུ་གླིང་གི་གནས་སྟངས་ལྷག་པར་དུ་ཡུ་རོབ་ཀྱི་གནས་སྟངས་དེ་ཡིན། དམར་ཤོག་གི་ཨུ་རུ་སུ་གཙོ་བོ་བྱས་པའི་ཡིན་ན་དམར་ཤོག་གིས་ད་ཤར་ཡུ་རོབ་རྒྱལ་ཁབ་དེ་ཚོ་མང་པོ་ཞིག་གི་ཡིན་ན་དམར་པོའི་ལམ་ལུགས་ཆགས་བསྡད་ཡོད་རེད། དེ་གའི་དང་ནུབ་ངོས་ཕྱོགས་རུ་ཡོད་པའི་ཡུ་རོབ་ཀྱི་རྒྱལ་ཁབ་དེ་གའི་དེའི་བར་དེ་ལོགས་ཀྱི་ད་འཐབ་རྩོད་གཙོ་བོ་དེ་ཆགས་བྱས་ལྷག་པར་དུ་ཡིན་ན་ཡུ་རོབ་རྒྱལ་ཁབ་དེ་ཚོ་མང་ཆེ་ཆེ་ནི་རྒྱལ་ཁབ་ཆུང་ཆུང་འདི་རེད། རྒྱལ་ཁབ་ཆུང་ཆུང་འདི་ཡིན་དུས་ཙམ་པ་ད་ཨུ་རུ་སུའི་དམར་ཤོག་གི་དམག་གི་སྟོབས་ཤུགས་དེ་ཚོ་ཆེན་པོ་ཞེ་དྲག་ཡོད་རེད། དེའི་སྐབས་དེར་དམག་ཆེན་གཉིས་པ་མཇུག་བསྒྲིལ་ཚར་སོང་ཙང་ཨུ་རུ་སུའི་དམར་ཤོག་གིས་ག་ལེ་ག་ལེར་དམག་གི་སྟོབས་ཤུགས་བེད་སྤྱོད་བཏང་བྱས་ནུབ་ཕྱོགས་རྒྱལ་ཁབ་ཀྱི་རྒྱལ་ཁབ་དེ་ཚོ་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོར་བཙན་འཛུལ་བྱས་མི་ཡོང་བསམ་པའི་སེམས་ཁྲལ་ཞེ་དྲག་ཡོད་ས་རེད་ད་བཙན་འཛུལ་དེ་ཚོ་མ་ཡོང་ཡག་གི་ཆེད་དུ་ཨ་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ཟེར་མཁན་དེ། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོའི་ཟླ་བ་བཞི་པའི་ནང་ལ་ཡང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཡང་ཨ་ནི་རྒྱལ་ཁབ་དེ་གའི་སྒང་ག་ཡོང་བྱས་མིང་རྟགས་བཀོད་བྱས་ད་དམག་དོན་གྱི་སྤྱི་ཆིངས་སྒྲིག་འཛུགས་ཟེར་དེ་ད་དམག་དོན་གྱི་སྤྱི་ཆིངས་སྒྲིག་འཛུགས་ཟེར་དེ་ཁོའི་ཁྱད་ཆོས་དེ་ག་རེ་རེད་ཟེར་ན། ཁོའི་སྤྱི་ཆིངས་སྒྲིག་འཛུགས་དེ་ནང་འཛུལ་ཚར་བའི་རྗེས་ལ་ཡིན་ན་ད་ཁོའི་དམག་གི་སྟོབས་ཤུགས་དང་དམག་འཐབ་དེ་གའི་ནི་དཔུང་རུ་སྒྲིག་བྱས་ཁ་གཏད་རེ་བཅག་དགོས་བྱུང་མཉམ་དུའི་ཐོག་ནས་བཅག་གི་ཡིན་ཟེར་ད་རེད་འདི་ནང་ནས་དཔེ་མཚོན་བཞག་ན། ནུབ་ཆིངས་སྒྲིག་འཛུགས་ཀྱི་ཁོའི་ཆིངས་ཡིག་ནང་ལོགས་ཀྱི་ཆིངས་ཡིག་གི་དོན་ཚན་ལྔ་པ་ཅིག་ཡོད་ར་བ་ད་དེ་ཁོ་ཚོས་གལ་ཆེ་ཤོས་བརྩི་གི་རེད། འདིའི་ནང་ལ་གསལ་པོ་ཞེ་པོ་ཅིག་བཀོད་བྱས། གལ་སྲིད། རྒྱལ་ཁབ་སུ་འདྲ་ཞིག་གིས། ནུབ་ཆིངས་སྒྲིག་འཛུགས་ཀྱི་ཚོགས་མིའི་རྒྱལ་ཁབ་ཅིག་གི་ནང་ལོགས་ལ་ཡང་བཙན་འཛུལ་དང་གཏོར་རྒོལ་འདི་བྱས་པ་ཡིན་ན། ནུབ་ཆིངས་རྒྱལ་ཁབ་ཀྱི་ཆིངས་ཡིག་འདིའི་ནང་ལ་ཡང་ཞུགས་མཁན་གྱི་རྒྱལ་ཁབ་ཚང་མ་ལོགས་ཀྱི་མཉམ་དུའི་ཐོག་ནས་རུབ་རྒྱུག་བརྒྱབ་བྱས་དེ་ལ་ཕར་རྒོལ་བྱེད་ཀྱི་ཡིན་ཟེར་བྱས་བཀོད་ཡོད་རེད། བྱས་རྗེས་ད་དེའི་དམིགས་ཡུལ་རེ་དེ་གཙོ་བོ་དེ་ཡིན་ན་དམག་རྒྱག་ཡ་ཆེད་དུ་ཡིན་གྱི་མ་རེད་བསམ་གི་འདུག་སྤྱི་ཆིངས་སྒྲིག་འཛུགས་དེ་ནང་ཨ་མི་རི་ཀ་དང་དབྱིན་ཇི། France། ལྟ་བུའི་ཡིན་ན་ད་རྒྱལ་ཁབ་སྟོབས་ཆེན་པོ་གསུམ་དེ་དམག་གི་ཐོག་ལ་སྟོབས་ཆེན་པོ་འདོད་ཡ་རག་དེ་འདྲའི་ཡོད་དུས་ཙམ་པ་ཡིན་ན་རྒྱལ་ཁབ་ཆུང་ཆུང་དེ་ཚོ་སྒང་ག་ལོགས་ལ་ཡ་སྲུང་སྐྱོབ་བྱེད་ཡ་ལ་ཕན་ཐོགས་རེད་སུ་གང་ཅིག་གིས་རྒྱལ་ཁབ་དེ་ཚོ་ལ་ཡ་བཙན་འཛུལ་བྱེད་ཡ་བསམ་འཁོར་ཐུབ་ཀྱི་མ་རེད་བ་ག་རེ་ཟེར་འདི་ཚོ་ཨ་མི་རི་ཀ་ལ་བཙན་འཛུལ་བྱས་པ་དང་གཅིག་པ་ཆགས་དུས་ཙམ་པ་ཡིན་ན་ད་ཨ་མི་རི་ཀ་གསུམ་དེ་ལ་ད་ཕལ་ཆེར་དངོས་སུ་རང་དམག་རྒྱག་ག་ཡོང་མཁན་ད་ཕལ་ཆེར་ཡོང་མི་སྲིད་པ་རེད་བ་འདི་འདྲས་ཀྱི་དམིགས་ཡུལ་རེ་བཅངས་བྱས་བཟོས་ཡོད་ཀྱི་རེད། ད་ཡིན་ནའི་ལས་ཞོར་འཕྲོས་བྱས་ཅིག་ཞུས་པ་ཡིན་ན། དོན་ཚན་ལྔ་པ་འདིའི་དམིགས་ཡུལ་དེ་ད་ཨ་མི་རི་ཀ་ལྟ་བུའི་སྟོབས་ཆེན་རྒྱལ་ཁབ་དེ་ཚོ་ཡིན་ན་རྒྱལ་ཁབ་ཆུང་ཆུང་དེ་ཚོ་ལ་ཡང་སྲུང་སྐྱོབ་བྱེད་ཡག་ཆེད་དུ་ཡིན་ནའི་ལས་ནུབ་ཆིངས་སྒྲིག་འཛུགས་ཀྱི་ལོ་རྒྱུས་ཐོག་ལ་ཡང་མ་ཕྱི་མིག་རེ་བལྟས་བྱས། འདི་དོན་ཚན་ལྔ་པ་འདི་དངོས་སུ་རང་ཕ་གིའི་ལག་ལེན་བསྟར་པའི་འདི་དཔེ་མཚོན་རེ་བལྟས་པ་ཡིན་ན་དཔེ་མཚོན་རེ་གཉིས་མིན་ཞིག་ཡོད་མ་རེད། དཔེ་མཚོན་གཅིག་དེ་ག་རེ་རེད་ཟེར་ན། ཉིས་སྟོང་གཅིག་ལོ་ལ་ཡ། པིན་ལ་ཏིན་འཇིགས་སྐུལ་ཚོགས་པས་ནིའུ་ཡོག་གཏོར་རྒོལ་བྱས་པ་རེད་གཏོར་རྒོལ་བྱས་པའི་རྗེས་ལ་ཨ་མི་རི་ཀས་ཕ་གིའི་པིན་ལ་ཏིན་གབ་བྱས་བསྡད་སའི་ཨབ་གྷ་ནི་སྟན་ལ་ཡང་དམག་བརྒྱབ་པ་རེད་དམག་དེ་ཡིན་ན་སྤྱིར་བཏང་གསར་འགྱུར་ཐོག་ལ་ཚེ་མང་རྒྱ་ཆེ་གེ་ཨ་མི་རི་ཀས་བརྒྱབ་པའི་བཟོ་འདྲ་བྱུང་དེ་ལས་དངོས་གནས་བྱས་ན། ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ངོས་ནས་ཡིན་ན་དམག་རྒྱབ་ཅོག་རེད་ད་ལོ་ཉི་ཤུ་ཙམ་ཕི་ཀའི་དམག་མི་དེ་ག་བཞུགས་རིང་ལ་ཨ་མི་རི་ཀའི་དམག་མི་གཅིག་པོ་མ་ཡིན་པ། ཧང་ག་རི་དང་ཕོ་ལན་དང་ཆེག་ནུབ་ཆིངས་སྒྲིག་འཛུགས་ནང་ཡོད་པའི་རྒྱལ་ཁབ་དེ་ཚང་མ་ལོག་གི་མང་ཉུང་མ་ལྟོས་པའི་དམག་མི་ཏོག་ཏོག་བཏང་བྱས་ག་འདི་ཨབ་གྷ་ནི་སི་ཐན་ནང་ལོགས་ལ་ཡ་དམག་རྒྱབ་ཏུ་ཕི་ཀའི་ནང་ལ་བཞུགས་ཡོད་རེད་བྱས་ཙང་མཐའ་མ་དེ་དངོས་གནས་བྱས་ན་དོན་ཚན་ལྔ་པ་དེ་ལག་ལེན་བསྟར་ས་དེ་ཡིན་ན་ཨ་མི་རི་ཀ་ལ་ཡ་རོགས་རམ་ཆེད་དུ་ཡིན་ན་བེད་སྤྱོད་བཏང་དགོས། བྱུང་བའི་བཟོ་འདྲ་བྱུང་བ་རེད། འདི་ནི་ངས་ཞོར་འཕྲོས་རེད་ཅེས་ཤོད་པ་ཡིན། ད་ཡིན་ནའི་ལས་ཁོ་ནུབ་ཆིངས་སྒྲིག་འཛུགས་ཟེར་དེ་དང་པོ་བཙུགས་དུས་དེའི་དམིགས་ཡུལ་དེ་ཕིའེ་ཨུ་རུ་སུ་ར་དམར་ཤོག་ཨུ་རུ་སུ། དམར་ཤོག་ཨུ་རུ་སུ་ཡིན་མ་ཟད་ཡིན་ན་དམར་ཤོག་ཨུ་རུ་སུ་གིས་ཡིན་ན་ནུབ་ཆིངས་སྒྲིག་འཛུགས་བཙུགས་ཚར་རྗེས་ལ་ཡ། དམར་ཤོག་ཁོ་རང་ཚོའི་ངོས་ནས་ཡིན་ན་ཝར་སོ་ཟེར་མཁན་དེ་སྐབས་དེ་ཡིན་ན་ཕོ་ལན་གྱི་རྒྱལ་ས་རེད་རྒྱལ་ས་དེ་ལ་ཡ། ཁོ་ཚོས་སྤྱི་དམག་གི་སྤྱི་ཆིངས་སྒྲིག་འཛུགས་གསར་པ་ཞིག་བཙུགས་ཀྱང་ཝར་སོ་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་ཀྱང་ད་དེའི་ནང་ལོགས་ལ་ཡང་ཨུ་རུ་སུས་གཙོ་བོ་བྱས། ཨ་ནི་ཤར་ཡུ་རོབ་ཀྱི་དམར་ཤོག་གི་རྒྱལ་ཁབ་དེ་སྒང་ག་ཡོད་པ་བྱས་ཡིན། བར་སྐབས་གཅིག་ལ་ཡང་གྲང་དམག་འཁོན་འཛིན་སྐབས་ལ་ཡང། དམག་དོན་གྱི་སྤྱི་ཆིངས་སྒྲིག་འཛུགས། ནུབ་ཆིངས་སྒྲིག་འཛུགས་དང་ཝར་སོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་བར་དུ་ལ་ཅིག་ད་འཐབ་རྩོད་བཟོ་འདྲ་བྱས་ཡིན་ན་རྒྱུན་རིང་པོ་ཞེ་པོ་ཅིག་གྱུར་པ་རེད། ད་ཡིན་ནའི་ལས་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡང་དམར་ཤོག་གི་ཨུ་རུ་སུ་དེ་ཁ་འཐོར་པའི་རྗེས་ལ་ཡང། ཝར་སོ་གི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་ཅོག་ལ་ད་དེའི་ནུས་པ་དེ་ཇེ་ཆུང་ཕྱིན་བྱས་ཡིན། ད་དེའི་གཡས་གཡོན་ལ་ཡོད་པའི་ཤར་ཡུ་རོབ་ནང་ལོགས་ཀྱི་དམར་ཤོག་རྒྱལ་ཁབ་དེ་ག་དེ་ག་ལེ་ག་ལེ་བྱས་བྱས་ཨུ་རུ་སུའི་འོག་ནས་ཐོན་མ་ཟད་ཡིན་ན་ཁོ་ཚོ་དེ་ག་ཚང་མ་ལོགས་དམར་ཤོག་གི་ལམ་ལུགས་དེ་ཚོ་མེད་པ་བཟོས་བྱས་ཡིན་ན་དམངས་གཙོའི་ལམ་ལུགས་བསྒྱུར་དེས་མ་ཟད་ཡིན་ན་ཨུ་རུ་སུ་ཁོ་རང་ཚོའི་འོག་ལ་ཡོད་པའི་རྒྱལ་ཕྲན་གྱི་རྒྱལ་ཁབ་དེ་ག་དེ་ག་ལེ་ག་ལེ་བྱས་རང་བཙན་བྱས་ཕྱིན་པ་རེད་ཕྱིན་བྱས་ཡིན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཡ་ཝར་སོ་གི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་མཁན་དེ་ཁོ་མཇུག་བསྒྲིལ་བ་རེད། མཇུག་བསྒྲིལ་བའི་རྗེས་ལ་ཡང། ནུབ་ཆིངས་སྒྲིག་འཛུགས་འདི་ད་མུ་མཐུད་བྱས་གནས་བྱས་བསྡད་དགོས་རེད་མ་རེད་ཟེར་ཆོག་ར་དེ་ཁོ་དོན་དག་ཆེན་པོ་ཞེ་པོ་ཆགས་བསྡད་ཡོད་ག་རེ་ཟེར་ན། ཁོའི་དང་པོའི་དམིགས་ཡུལ་དེ་ཁ་གཏད་གཅོག་ས་དེ་དམར་ཤོག་རེད། དམར་ཤོག་དེ་ག་ཚང་མ་མེད་པ་ཆགས་དུས་ཙམ་པ། ག་རེ་བྱས་བྱས་ད་ཚོགས་པ་དོན་དག་མུ་མཐུད་བྱས་བསྡད་དགོས་རེད་མ་རེད་ཟེར་ཆོག་ར་དེའི་སྐོར་ལ་ཡ་ཨ་ནི་བགྲོ་གླེང་ཆེན་པོ་ཞེ་པོ་བྱུང་བ་རེད་མང་པོ་གཅིག་གིས་ད་ད་ཁ་གཏོར་བཏང་དགོས་དགོས་པ་ཡོད་མ་རེད་ཅེས་ལབ་མཁན་བྱུང་བ་དེ་ལས་ཡིན་ན་ལས་ཁ་གཏོར་བཏང་རྒྱུའི་ཚབ་ལ་ཡང་མཐའ་མ་དེ་ཚོགས་པ་དེ་རྒྱ་ཆེར་ཕྱིན་བྱས། ད་ལྟ་ཕི་ཀེ་དམར་ཤོག་གི་ཤར་ཡུ་རོབ་ཀྱི་རྒྱལ་ཁབ་ཕོ་ལན་དང་ཆེག་དང་ཧང་གྷ་རི་སོགས་རྒྱལ་ཁབ་དེ་ག་ཚང་མ་ལོག་དམར་ཤོག་ལམ་ལུགས་འགྱུར་ལྡོག་ཕྱིན་པའི་རྗེས་ལ་ཡང་དང་པོ་ཁོ་ར། ཁོ་ཚོའི་རེ་བ་དེ་ག་རེ་ཟེར་ན། ནུབ་ཆིངས་སྒྲིག་འཛུགས་ནང་ལོགས་ལ་ཡང་འཛུལ་གྱི་ཡིན་ཞེས་བྱས་ཁོ་ཚོས་སྙན་ཞུ་ཕུལ་བྱས་ཁོ་ཚོ་དེ་གར་དེ་འཛུལ་དེ་མ་ཟད་ཡིན་ན་ཨ་མཐའ་མ

ཚོགས་པ་འདི་མུ་མཐུད་བྱས་གནས་ཡག་གི་རྒྱུ་མཚན་དང་དེ་འདྲ་ཡོད་རེད་པ་དེ་ཡིན་ན་ག་དུས་ཡིན་ནའི་དཀའ་ངལ་ཆེན་པོ་ཞེ་པོ་ཅིག་ཡོད་རེད་ལྷག་པར་དུ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་ཌོ་ནལ་ཁྲམ་ཡིན་པའི་སྐབས་དེ་ད་སྐྱོན་བརྗོད་ཤུགས་ཆེན་པོ་རང་གནང་འདུག་ག་ནུབ་ཆིངས་སྒྲིག་འཛུགས་ཀྱི་ནུས་པ་མེད་པ་དང་དགོས་པ་མེད་པ་དང་ཨ་ཨ་མི་རི་ཀ་ཧ་ལམ་འདི་ནས་ནས་ཐོན་གྱི་ཡིན་དེ་འདྲ་བྱས་བྱས་ད་ཁོའི་ནུས་པ་འདི་ཞེ་པོ་ཤུགས་ཆུང་ཕྱིན་སོང་ཨ་དེ་འདྲ་འགྲོ་དགོས་ཡག་རྒྱུ་མཚན་ཞིག་རང་ཡོད་རེད་ག་རེ་ཟེར་ན་ནུབ་ཆིངས་སྒྲིག་འཛུགས་ཀྱི་ད་ད་ལྟ་དཔེར་ན་ཆ་བཞག་ན་ད་ལྟ་ཉིད་ཆ་བཞག་པ་ཡིན་ན་ད་ནུབ་ཆིངས་སྒྲིག་འཛུགས་ཀྱི་རྒྱལ་ཁབ་འདི་ག་ཚང་མ་ལོག་གི་དམག་མི་མཉམ་རུག་བྱས་པ་ཡིན་ན། དམག་མི་ཕལ་ཆེར་ས་ཡ་གསུམ་དང་ཕྱེད་ཀ་ཙམ་ཅིག་ཡོད་ས་རེད། ཁོའི་དམག་གི་འགྲོ་སོང་བཏང་ཡག་དེ་ད་གལ་སྲིད་འཛམ་བུ་གླིང་ཁོ་རའི་དམག་གི་འགྲོ་སོང་བཏང་ཡག་གི་བརྒྱ་ཆ་ལྔ་བཅུ་ང་ལྔ་ཟིན་ཡིན་ན་ནུབ་ཆིངས་སྒྲིག་འཛུགས་ཀྱི་རྒྱལ་ཁབ་དེ་ག་དེ་བཏང་གི་ཡོད་རེད། དེ་འདྲ་སོང་དུས་ད་འཛམ་བུ་གླིང་ནང་སྟོབས་ཆེ་ཤོས་དེ་དམག་མི་མང་ཤོས་ཆགས་བསྡད་ཡོད་རེད་དེ་ལས་ཡིན་ནའི་ལས་ཞིབ་ཕྲ་བྱས་བལྟས་པ་ཡིན་ན། ནུབ་ཆིངས་སྒྲིག་འཛུགས་ནང་ལོགས་ཀྱི་དམག་གི་འགྲོ་སོང་བཏང་མཁན་དེ་བརྒྱ་ཆ་མང་ཤོས་དེ་ཆེ་ཤོས་དེ་ཏཱ་མི་ཨ་མི་རི་ཀ་མ་རྩ་སྟོབས་ཆེ་ཤོས་ལས་ཆེ་ཤོས་བཏང་གི་ཀྲུ་ལས་སྡེ་གཙོའི་མེ་འབུ་ཆེ་ཁོ་བརྒྱ་ཆ་དགོས་བས་ནས་ཁོ་པེ་ཧང་ཧྲང་ཡང་གི་ནི་ད་མང་ཆེ་ཅིག་ཨ་མི་རི་ཀའི་རེད་ད་རྡོག་རྡོག་དེ་བཤད་པ་ཡིན་ན། ཅིག་དམག་གི་གོ་ལག་སྤྲད་ཡག་དང་དེ་གས་དེ་འདྲ་སོང་ཙང་ཨ་མི་རི་ཀའི་ནང་ལོགས་ལས་ནུབ་ཆིངས་སྒྲིག་འཛུགས་ཀྱི་ནང་ལོགས་ལ་ཡང་ཞུས་པ་ཡིན་ན་ཨ་མི་རི་ཀའི་འགྲོ་སོང་ཞེ་པོ་ཆེན་པོ་སོང་ཙང་དེ་ག་ལི་ག་ལི་ཆུང་རུ་བཏང་བྱས་ཡུ་རོབ་ཀྱི་རྒྱལ་ཁབ་དཔེར་ན་བྱས་ན་དབྱིན་ཇི་ཡིན་ནའི་རེད་ལྷག་པར་དུ་ཇར་མ་ནི་སུ་འདས་ད་དེ་རིང་ཁ་སང་དཔལ་འབྱོར་སྟོབས་ཆེན་པོ་ཞེ་པོ་ཆགས་ཡོད་རེད་བྱས་ཙང་ཁོ་ཚོས་འགན་མང་འཁྱེར་བྱས། ཁོ་ཚོའི་དམག་གི་ཐོག་འགྲོ་སོང་མང་དུ་བཏང་ཡག་གི་ད་འབོད་སྐུལ་ཐེངས་མང་པོ་བྱས་མ་ཟད་ངས་ད་གིན་ཞུས་པ་ནང་བཞིན་བྱས་སྲིད་འཛིན་ཁྲོམ་སྐབས་ལ་ད་ཞེ་པོ་ཅིག་གིས་ཨ་ནི་ཁོའི་སྒྲིག་འཛུགས་དེ་ནུས་པ་མེད་པར་ཆགས་སོང་ཨ། ཆགས་བྱས་དེ་འདྲ་སེ་བསྡད་པའི་སྐབས་དེ་ཡི་ཟླ་ཉིན་ལོ་ལ་ཡ། སྲིད་འཛིན་ཕུ་ཐིན་གྱིས་ཨུ་རུ་སུའི་དམག་མི་བཏང་བྱས་ཡུཀ་རེན་ལ་ཡ་བཙན་འཛུལ་བྱས་པའི་རྗེས་ལ་ཡང་གློ་བུར་ཐོབ་རྒྱག་ལ་ཡ་ད་ཡང་ཁོ་དགོས་པ་ད་ཞེ་པོ་ཅིག་བཟང་དག་ཤུགས་ཆེར་ཕྱིན་བྱས་ཨ་འདི་ག་འདི་རྒྱུ་མཚན་གཞན་པ་གཅིག་ག་རེ་ཟེར་ན། སྲིད་འཛིན་བ་ཡི་དྲན་སྲིད་འཛིན་གནང་བའི་རྗེས་ལ་ཡིན་ན་ལམ་སང་ད་ག་ཁོ་རང་གི་ཕྱག་ལས་གནང་ཡ་གཅིག་ཡིན་ན། ནུབ་ཆིངས་སྒྲིག་འཛུགས་འདི་མ་རྩ་ག་དུས་ཚོད་ལོ་ག་ཚོད་ལ་སླེབས་ཡོད་པ་ཡིན་ན་ལས་ཁོའི་ནུས་པ་དང་དགོས་པ་དང་དེ་ཚོ་མུ་མཐུད་བྱས་གལ་ཆེན་པོ་རེད་ལབ་བྱས་ཨུ་རུ་སུས་ཡུཀ་རེན་ལ་ཡང་དམག་འཁྲུག་མ་བརྒྱབ་གོང་ནས་ག་ད་ལྟ་ཚོགས་པ་འདི་སྲ་ཐང་ཐང་དེ་བཟོ་ཡ་ལ་ཡང་འབད་བརྩོན་ཞེ་དྲག་གནང་བྱས་ནུས་པའི་ཞེ་དྲག་ཐོན་ཚར་སོང་དེར་མ་ཟད་ཨུ་རུ་སུའི་སྲིད་འཛིན་ཕུ་ཐིན་གྱིས་ཡུཀ་རེན་ལ་དམག་རྒྱག་ཡག་གི་རྒྱུ་མཚན་ཁོ་ར་ནུབ་ཆིངས་སྒྲིག་འཛུགས་ཀྱིས་ཁོང་ཚོའི་དབང་ཤུགས་དང་དམག་གི་སྟོབས་ཤུགས་དེ་ཚོ་ནི་རྒྱ་སྐྱེད་བཏང་བྱས་ནི་ག་ལི་ག་ལི་ཡུཀ་རེན་དང་དེ་ཚོ་ནང་ཡོང་བྱས་ད་ཨུ་རུ་སུའི་ས་མཚམས་རང་ལ་ཡང་ནི་སླེབས་ཡོང་གི་འདུག་འདི་ལ་ཡང་ཕར་རྒོལ་བྱེད་ཀྱི་ཡོད་ཟེར་བྱས་བྱས་ངས་བྱས་ན་དངོས་གནས་བྱས་ན་དོན་དག་གཙོ་བོ་དེ་འདི་ཡིན་གྱི་མ་རེད་གཙོ་བོ་དེ་ཡིན་ནི་ཨུ་རུ་སུའི་སྔ་མོའི་བཙན་རྒྱལ་གྱི་གཉིད་ལམ་སྦྱོར་བ་འདི་ཚོ་སྒྲུབ་ཡག་ཆེད་དུ་ཡུཀ་རེན་དམག་འཁྲུག་བརྒྱབ་པ་ཡིན་གྱི་རེད་དེ་ལས་ངག་ཐོག་ནས་ཨུ་རུ་སུའི་ནང་དྲིལ་བསྒྲགས་བྱས་ཡིན་ནའི་རེད་རྒྱལ་སྤྱིའི་ཐོག་དྲིལ་བསྒྲགས་བྱས་ཡིན་ནའི་རེད་གཙོ་བོ་དེ་ནུབ་ཆིངས་སྒྲིག་འཛུགས་ཀྱིས་ཁོང་ཚོའི་དམག་སྟོབས་ཤུགས་དེ་རྒྱ་སྐྱེད་གཏང་གི་ཡོད་པ་དེ་ལ་ཡང་ཕར་རྒོལ་བྱེད་ཡ་ཆེད་དུ་ཡིན་ཟེར་བྱས་བྱས་ག་འདྲ་ད་ཡུཀ་རེན་གྱི་དམག་བྱུང་ཡ་དེ་ཁོ་ར་ཕི་ཁའི་དེ་འདྲ་སེ་བྱུང་བ་རེད་བྱུང་བའི་རྗེས་ལ་ཡ་ནུབ་ཆིངས་སྒྲིག་འཛུགས་དེ་ད་ཞེ་པོ་ཅིག་གལ་ཆེན་པོ་ཆགས་སོང་ང་བྱས་ཙང་ག་ཟླ་ཉིན་གྱི་ཚོགས་འདུ་དེ་ཡིན་ནའི་རེད་ད་ད་ལོའི་ཚོགས་འདུ་དེ་བས་ཡིན་ན་ཞེ་པོ་ཅིག་གི་མི་ཚང་མ་ལོག་གས་དོ་སྣང་ཆེན་པོ་ཞེ་པོ་བྱེད་ཡ་གི་ཨ་ནི་ཚོགས་འདུ་གཅིག་ཆགས་བྱས་བསྡད་བཞག་ད་ཨུ་རུ་སུས་ཡུཀ་རེན་དམག་འཁྲུག་རྒྱབ་པ་འདིས་ནུབ་ཆིངས་སྒྲིག་འཛུགས་ཀྱི་ཚོགས་པའི་དགོས་མཁོ་དང་ནུས་པ་དང་དེ་ཚོ་ཞེ་པོ་ཆེར་ཕྱིན་མ་ཟད་འདིའི་ཤུགས་རྐྱེན་འབྱོར་བ། མི་མང་པོ་ཅིག་དོ་སྣང་བྱེད་ཡ་ཆ་ཤས་ཅིག་ག་རེ་འདུག་ཟེར་ན། དཔེར་ན་ཆ་བཞག་ན་ད་རེས་ཚོགས་འདུ་འདིའི་ནང་ལོགས་ལ་ཡ་ཁོ་རང་ཚོའི་ཚོགས་པ་འདིའི་ཚོགས་མིའི་རྒྱལ་ཁབ་འགོ་ཁྲིད་དེ་གས་ཚང་མ་ཕེབས་ཡོད་མ་ཟད་ཡིན་ན་ཚོགས་མིའི་ཁོངས་སུ་མེད་པའི། ནུབ་ཆིངས་སྒྲིག་འཛུགས་དང་འབྲེལ་བ་ཉེ་པོ་ཡོད་པའི་རྒྱལ་ཁབ་བཞིའི་འགོ་ཁྲིད་ཕེབས་ཡོད་རེད། ཉི་ཧོང། ལྷོ་ཀོ་རི་ཡ། ནིའུ་ཛི་ལན། Australia། སྔོན་མ་ཡིན་ན་ནུབ་ཆིངས་སྒྲིག་འཛུགས་ཟེར་མཁན་དེ་ཡུ་རོབ་རང་གི་ཆེད་དུ་བཟོས་ཡོད་རེད་པ། ད་རྒྱལ་ཁབ་འདི་ག་དང་པོ་ལོག་ཡིན་ན་ཡུ་རོབ་ཀྱི་རྒྱལ་ཁབ་མ་རེད་གང་ག་ལོག་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་རྒྱལ་ཁབ་ཆགས་བསྡད་པ་རེད། བྱས་ཙང་ད་ད་རིང་འདི་ག་དེ་ཁོང་ཚོ་ཞུགས་ཡག་དེ་ཁོང་ཚོའི་ལོ་རེའི་ཚོགས་འདུའི་སྒང་ལ་ཞུགས་པ་ཐེངས་མ་གཉིས་པ་རེད་བཞག་ཟླ་ཉིན་ལོ་ལ་ཡང Spain གྱི་རྒྱལ་ས Madrid དེ་ཡང་ནུབ་ཆིངས་སྒྲིག་འཛུགས་ཀྱི་ལོ་རེའི་ཚོགས་འདུ་ཚོགས་པའི་སྐབས་དེ་རྒྱལ་ཁབ་བཞི་པོ་དེའི་འགོ་ཁྲིད་དེ་ག་ཐེངས་མ་དང་པོ་དེ་ཚོགས་འདུ་འདི་ནང་དེ་ཞུགས་ཡོད་རེད། ད་འདིའི་དོན་སྙིང་ཆེན་པོ་ཞེ་པོ་ཆགས་ཡག་དོན་སྙིང་ཆེན་པོ་དེ་ག་རེད་ཟེར་ན། ད་དེ་སྔོན་ལ་ཡ་ནུབ་ཆིངས་སྒྲིག་འཛུགས་ཟེར་མཁན་དེ་དམག་ཆེན་གཉིས་པ་ནས་བྱས་མཐའ་ན་བེད་དེ་གྲང་དམག་འགོ་ཚུགས་དུས་སྒང་ལ་ཡ་བེད་དེ་དམར་ཕྱོགས་ཀྱི་རྒྱ་ནག་དང། བེད་ནམ་དང་དེ་ཚོ་དམག་འཁྲུག་ཞེ་པོ་བརྒྱབ་པའི་སྐབས་ལ། ཁོ་ཚོས་དམག་འཁྲུག་བརྒྱབ་ས་ལ་ཡག་ཨ་མི་རི་ཀས་ཐེ་ཇུས་དེ་ཆེན་པོ་ཞེ་པོ་བྱས་ཡོད་རེད་ད། ཡིན་ནའི་ཨ་མི་རི་ཀས་ཐད་ཀར་ཐེ་ཇུས་བྱས་པ་མ་གཏོགས་ནུབ་ཆིངས་སྒྲིག་འཛུགས་ངོས་ནས་ཡིན་ན་ཚོགས་པ་འདི། ག་དུས་ཡིན་ན་ཡུ་རོབ་ཀྱི་བདེ་འཇགས་དང་ཡུ་རོབ་ཀྱི་དམག་གི་སྟོབས་ཤུགས་ཆེད་དུ་ཡིན་མ་གཏོགས་དེ་ཡུ་རོབ་ཀྱི་ཕྱི་ལ་ཡང་ཕལ་ཆེན་ཇུས་གཏོགས་བྱས་པའི་ལུགས་སྲོལ་ཅི་ཡང་ཡོད་མ་རེད། ད་ཡིན་ན་ལས། ཨུ་རུ་སུས་ཡུ་ཀེ་རེན་ལ་དམག་འཁྲུག་བརྒྱབ་པའི་རྗེས་ལ་ཡང་ནུབ་ཆིངས་སྒྲིག་འཛུགས་ཀྱི་ཚོགས་འདུ་དང་པོ་དེ་ཟླ་ཉིན་ལོ་ལ་ཡང་ཡིན་ན Spain གྱི་རྒྱལ་ས Madrid ལ་ཡང་ཚོགས་པའི་སྐབས་དེ་ཁོ་ཚོའི་ཚོགས་འདུ་མཇུག་བསྒྲིལ་བའི་གསལ་བསྒྲགས་འདིའི་ནང་ལོགས་ལ་ཡང་ཕལ་ཆེན་ཐེངས་མ་དང་པོ་ཡིན་ས་རེད། ཨེ་ཤི་ཡ་དང་ཞི་བདེ་ཁུལ་གྱི་བདེ་འཇགས་ལ་ཡང་བློ་འཚབ་ཆེན་པོ་ཡོད་པ་དང་ལྷག་པར་དུ། ད་རྒྱ་ནག་གིས་ཨུ་རུ་སུས་ཡུ་ཀེ་རེན་ལ་ཡང་དམག་འཁྲུག་རྒྱབ་པ་ནང་བཞིན་ཅིག་ཡིན་ན་ཕ་གིར་ཡང་བཙན་འཛུལ་བྱེད་ཡག་གི་ཉེན་ཁ་དེ་མཐོང་བྱས་རྒྱ་ནག་ལ་ཡང་སྔོན་ནས་ཅིག་ནན་སྐུལ་བྱས་ཅིག་ཡིན་ན་དམག་འཁྲུག་འདི་འདྲ་རྒྱབ་ན་འགྲིག་གི་མ་རེད་དཱ་འདི་ལ་ཡང་ཡིན་ན་ནུབ་ཆིངས་སྒྲིག་འཛུགས་ཀྱིས་ཡིན་ན་དོ་སྣང་ཆེན་པོ་བྱེད་ཀྱི་ཡོད་ཞེས་བྱས་བཤད་པ་མ་ཟད། ཟླ་ཉིན་ལོའི་ཚོགས་འདུ་འདིའི་ནང་ལོགས་ལ་ཡང་ད་རྒྱལ་ཁབ་བཞི་པོ་དེ་གའི་འདི་འགོ་ཁྲིད་ཡོད་རེད་ཁོང་ཚོས་ཚོགས་འདུ་འདི་སྒང་ལ་ཡང། གྲོས་བསྡུར་བྱེད་ཡག་ཅིག་ག་རེ་ཟེར་ན་ནུབ་ཆིངས་སྒྲིག་འཛུགས་དེ་མ་རྩ་རང་ད་མུ་མཐུད་བྱས་ཡུ་རོབ་གཙོ་བོ་བྱས་པའི་དམག་དོན་གྱི་སྒྲིག་འཛུགས་ཅིག་ཡིན་པ་ཡིན་ནའི་ད་ག་ལེ་ག་ལེ་བྱས་བྱས་ཁོང་ཚོའི་ལྟ་ས་དེ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་ལ་ད་ཡག་གལ་ཆེན་པོར་བཞག་དེ་ཚོའི་ལས་ཀ་བྱེད་ཡག་ཆེད་དུ་ཕ་གི་ཉི་ཧོང་ནང་ལོགས་ལ་ཡང་ནུབ་ཆིངས་སྒྲིག་འཛུགས་ཀྱི་ལས་ཁུངས་ཅིག་འཛུགས་ཀྱི་ཡིན་ཟེར་བྱས་བྱས་ད་ད་ཕལ་ཆེར་ལས་ཁུངས་དེ་དངོས་སུ་རང་ད་བཙུགས་ཐུབ་ཡོད་ས་མ་རེད་དེའི་སྐོར་ལ་ཡིན་ན་ནུབ་ཆིངས་སྒྲིག་འཛུགས་ཀྱི་ནང་ལོགས་ལ་དཔོན་རིགས་ཚོའི་ལྟ་བ་ལ་ཡང་མ་འདྲ་ཞག་ལྷག་པར་དུ་དཔེ་ཆ་བཞག་ན་ཧྥ་རན་སིའི་སྲིད་འཛིན་མཱ་ཁཱ་རོང་ཡིན་ན་ཁོ་རང་གིས་ད་ནུབ་ཆིངས་སྒྲིག་འཛུགས་འདི་ཕ་གི་ཨེ་ཤི་ཡ་ལ་ཇུས་གཏོགས་བྱེད་རྒྱུ་ཡོད་མ་རེད་ད་ཁོ་རང་ཏོག་ཙ་རྒྱ་ནག་དང་འབྲེལ་བ་ཡག་པོ་བཟོ་ཡག་གི་ཐབས་ཤེས་ཅིག་འདུག་ག། དེ་འདྲ་སོང་ཙང་ཁོ་རང་གིས་ངོ་རྒོལ་ཞེ་དྲག་བྱེད་ཀྱི་ཡོད་ས་རེད། ག་ད། ནུབ་ཆིངས་སྒྲིག་འཛུགས་ཀྱི་ནུས་པ་འདི་ད་ཨེ་ཤི་ཡ་ལ་རྒྱ་སྐྱེད་ཆེར་བཏང་ཨ་ནི་ག་ལེ་ག་ལེ་ཡིན་ན་ཁ་ཤས་ཤིག་བྱས་པ་ཡིན་ན་ད་ནུབ་ཆིངས་སྒྲིག་འཛུགས་འདི་རྒྱ་སྐྱེད་བཏང་རྒྱ་ཨེ་ཤི་ཡའི་མཐུན་གྲོགས་རྒྱལ་ཁབ་ཉི་ཧོང་དང། ལྷོ་ཀོ་རི་ཡ་དང། ཨོས་ཏྲེ་ལི་ཡ་དང། ནིའུ་ཛི་ལན་ལྟ་བུ་ཡིན་ན་རྒྱལ་ཁབ་དེ་གའི་དེ་དེའི་ནང་ཞུགས་བཅུག་གི་རེད་ཅེས་བཤད་མཁན་དེ་ཡོད་ས་རེད་ད་དེ་ཚོ་ད་ཡོང་བར་ད་ད་དུས་ཚོད་ཞེ་དྲག་འགོར་གི་ཡོད་སྤྱིར་བཏང་ཡིན་ནའི། ཁོ་རྒྱལ་ཁབ་དེ་གའི་མཉམ་རུབ་ཐོག་ནས་ནུབ་ཆིངས་སྒྲིག་འཛུགས་ཀྱི་གྲས་ཆགས་མ་ཐུབ་པ་ཡིན་ནའི་ད་རེ་གལ་སྲིད་ནུབ་ཆིངས་སྒྲིག་འཛུགས་ཀྱི་རྒྱལ་ཁབ་དེ་ཚོ་ཁོ་ཚོ་རེ་རེ་བྱས་དམིགས་བསལ་གྱིས་ཁོ་ཚོར་གྲོས་མཐུན་བཞག་བྱས་འབྲེལ་བ་ག་འདྲས་ཡོད་མེད་ཅིག་བཟོ་དགོས་རེད་བཟོ་དགོས་ཡོད་བསུན་ལ་ད་ད་རིང་གི་ཕལ་ཆེན་ལྷན་ཚོགས་འདིའི་ནང་ལོགས་ལ་ཡ་རྒྱལ་ཁབ་དེ་གའི་དེའི་དབུ་ཁྲིད་ཕེབས་ཡོད་ཙང་གནད་དོན་དེའི་སྐོར་ལ་ཡར་ཕལ་ཆེན་ད་རིང་གྲོས་མོལ་བྱེད་ཡ་གལ་ཆེན་པོ་ཞིག་ཆགས་ཡོད་ས་རེད། ད་གནད་དོན་དེ་ལ་ཡར་དོ་སྣང་ཆེན་པོ་ཞེ་པོ་ཆགས་ཡ་ད་ག་རེ་ཟེར་ན། རྒྱ་ནག་སེམས་ཁྲལ་ཞེ་པོ་ཅིག་ལང་གི་འདུག་ག་ག་རེ་ཟེར་ན། གལ་སྲིད་ནུབ་ཆིངས་སྒྲིག་འཛུགས་ཀྱིས་ཁོའི་ནུས་པ་དང་སྟོབས་ཤུགས་དེ་ཡིན་ན་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་སླེབས་ཡོང་པ་ཡིན་ན། ད་ནུབ་ཆིངས་སྒྲིག་འཛུགས་ཟེར་འདི་ལྟར་བས་འཛམ་གླིང་ནང་ད་དམག་དོན་གྱི་སྒྲིག་འཛུགས་ཆེ་ཤོས་སོང་ཙང་ཨ་ནི་རྒྱ་ནག་ད་ག་འདྲ་མཐའ་བསྐོར་བས་སོར་ཆད་ད་དེ་ཁོང་ཚོ་དམིགས་ཡུལ་ཁོ་རང་གསལ་པོ་རེད་ད་འདི་ཁ་ནས་བཤད་ནའི་མ་བཤད་ནའི་མི་ཚང་མ་ལོག་བློ་འཚབ་ཆེ་ཤོས་བྱས་དེ་ཡིན་ན་རྒྱ་ནག་གི་དམག་དེ་སྟོབས་ཤུགས་ཆེར་ཕྱིན་རྒྱ་ནག་གི་ཞི་བདེ་རྒྱ་མཚོའི་ཁུལ་དང་ལྷག་པར་དུ་ཡིན་ན་ཐའེ་ཝན་ལ་ཡང་དམག་འཁྲུག་རྒྱག་ཡག་གི་ཉེན་ཁ་ཐོན་དུས་ཙམ་པ་དམག་འཁྲུག་ཟེར་མཁན་དེ་ཁོ་མ་ལངས་གོང་ནས་དམག་འཁྲུག་བསླང་མཁན་གྱི་རྒྱལ་ཁབ་ཡིན་ནའི་རེད་ཚོགས་པ་ཡིན་ནའི་རེད་དེ་ལ་ཡར་སྔོན་ནས་འཇིགས་སྐུལ་ནན་པོ་བྱེད་ཀྱི་དམག་དེ་དང་པོ་ནས་མ་བྱུང་གོང་ནས་སྔོན་འགོག་བྱས་ཏེ་གལ་ཆེ་ཤོས་བརྩི་དགོས་པ་བྱེད་ད་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་དེ་བཙུགས་ཡག་ཁོ་རང་ད་དམག་ལངས་ཚར་ནས་མཉམ་དུ་ག་འདྲ་རྒྱག་དགོས་ཡོད་མེད་གཙོ་བོ་དེ་རེད་མི་འདུག་ཁོ་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་བཙུགས་ཡག་ཁོ་རའི་དམིགས་ཡུལ་དང་པོ་གཙོ་བོ་དེ་གལ་ཆེ་ཤོས་དེ་ཡིན་ན་དམག་མ་ལངས་ཡག་གི་ཆེད་དུ་སྔོན་འགོག་བྱེད་ཡག་ཆེད་དུ་དགྲ་བོར་ཡར་སྔོན་ནས་ཕར་ཉེན་བརྡ་བཏང་བྱས་འཇིགས་སྐུལ་བྱེད་ཡག་ཅིག་རེད་པ་འདི་གལ་ཆེ་ཤོས་བརྩི་བྱས་ལས་ཀ་བྱེད་དགོས་རེད་འདི་སོང་ཙང། མ་འོངས་པའི་ཉིན་མ་གཅིག་གཉིས་ཤིག་ནང་ལོགས་ལ་ད་རིང་གི་ཚོགས་འདུ་འདིའི་ནང་ལོགས་ལ་ཡང་ཨ་འདི་ཨེ་ཤི་ཡ་ནས་ཡོང་པའི་ཁོང་ཚོའི་མགོ་འཁྲིད་འདི་ཚོས་ཚོགས་འདུའི་སྒང་ལ་ཡང་གཏམ་བཤད་ག་རེ་བྱས་ཡོད་མེད་དང་འདི་ལ་ཡང་ནུབ་ཆིངས་སྒྲིག་འཛུགས་རང་གི་ངོས་ནས་གདོང་ལེན་ག་འདྲ་བྱེད་ཀྱི་ཡོད་མེད་དེ་ཡིན་ན་ཕལ་ཆེར་ཚང་མ་ལོགས་དོ་སྣང་ཆེན་པོ་ཞེ་པོ་བྱེད་ཡག་གི་གནད་དོན་ཆགས་ཡོད་ལ་རྒྱ་ནག་གི་འདི་དེ་བས་དམིགས་བསལ